གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན་དེ་ནི་ཨ་རི་རྒྱལ་ས་ཝཱ་ཤིང་ཏོན་ལྡི་སི་རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་ཉི་ཤུ་རྩ་གཉིས་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་སྤྱི་ཟླ་གསུམ་པའི་ཚེས་གཉིས་གཟའ་སྤེན་པ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན། འཛམ་གླིང་གི་རང་དབང་ཅན་གྱི་རྒྱལ་ཁབ་གང་ས་ལ་གནས་བཞུགས་བཙན་བྱོལ་བོད་མི་རྣམས་ཀྱིས་རྒྱ་ནག་གཞུང་ནས་བོད་ཀྱི་ཁམས་སྡེ་དགེ་དབོན་སྟོད་ཁུལ་ལ་ཆུ་མཛོད་གསར་རྒྱག་གི་ལས་གཞི་ལ་ཁ་གཡར་ནས་ས་གནས་བོད་མི་རྣམས་གནས་སྤོས་བཙན་བཀའ་བཏང་བ་ལ་པུས་མོ་བཙུགས་པ་དང་ལག་གཉིས་ཐལ་མོ་སྦྱར་ནས་ཞུ་གཏུགས་གནང་མུས། དགེ་འདུན་པ་ཐེ་བའི་བོད་མི་ཆིག་སྟོང་ལྷག་འཛིན་བཟུང་བཀག་ཉར་བྱས་པ་རྣམས་ལ་གདུང་སེམས་མཉམ་བསྐྱེད་དང་རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་སྤེལ་བཞིན་ཡོད་པ་ལྟར། ད་རེས་ཕྱི་ཟླ་གསུམ་པའི་ཚེས་གཅིག་ཉིན་ཧྥ་རན་སི་རྒྱལ་ས་པེ་རི་སི་ནང་ཡོད་པའི་རྒྱ་ནག་གཞུང་ཚབ་ཁང་གི་མདུན་དུ་བོད་མི་དང་བོད་དོན་རྒྱབ་སྐྱོར་བ་རྣམས་ཀྱིས་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་གནང་གདའ། དེ་ཡང་ཧྥ་རན་སིའི་མདོ་ཁམས་ཆུ་བཞི་སྒང་དྲུག་གི་ཚོགས་གཙོ་ངག་དབང་བསྟན་པ་ལགས་ཀྱིས་དེའི་སྐོར་བིདོ་བརྙན་པར་གཏོང་འབྱོར་བྱུང་བའི་ནང་བོད་མི་རྣམས་ཀྱིས་བོད་སྐད་དང་དབྱིན་སྐད། དེ་བཞིན་ཧྥ་རན་སི་སྐད་གསུམ་གྱི་ཐོག་ནས་ངོ་རྒོལ་སྐད་འབོད་གནང་བའི་དུམ་བུ་ཞིག་གསན་རོགས་ཞུ་རྒྱུ་ཡིན། དེ་བཞིན་དུ་ཡོ་རོབ་ཁུལ་གྱི་རྒྱལ་ཁབ་དབྱིན་ཡུལ་སོགས་སུ་ཡང་གདུང་སེམས་མཉམ་བསྐྱེད་ཀྱི་ལས་འགུལ་སྤེལ་གདའ། ཡང་ཡོ་རོབ་ཁུལ་གྱི་རྒྱལ་ཁབ་ནེ་དར་ལེནྜ་ནང་བོད་མི་རྣམས་ཀྱིས་ཁ་རྩང་སྤྱི་ཟླ་གསུམ་པའི་ཚེས་གཅིག་ཉིན་ཡུལ་དེའི་རྒྱལ་ས་ཨེམ་སི་ཏྲར་དཱམ་ནང་ཡོད་པའི་རྒྱ་ནག་གི་གཞུང་ཚབ་ཁང་གི་མདུན་དུ་ཉིན་ཤས་སྔོན་ཁམས་སྡེ་དགེ་དབོན་པོ་སྟོད་ཁུལ་ལ་རྒྱ་ནག་གཞུང་གིས་ཆུ་མཛོད་གསར་རྒྱག་གི་ལས་གཞི་ལ་ཁ་གཡར་ནས་ས་གནས་ཀྱི་དགོན་པ་དྲུག་གཏོར་བཤིག་གཏོང་ཐབས་དང་ས་གནས་བོད་མི་རྣམས་གནས་སྤོ་བྱེད་དགོས་པའི་བཙན་བཀའ་བཏང་བ་ལ་ས་གནས་ཀྱི་དགེ་འདུན་པ་གཙོས་པའི་བོད་མི་རྣམས། སྡེ་དགེ་རྫོང་ལ་ཆེད་ཕེབས་ཀྱིས་ཞུ་གཏུག་གནང་སྐབས་རྡུང་རྡེག་ཚབས་ཆེ་གཏོང་བཞིན་དུ་འཛིན་བཟུང་བཀག་ཉར་བྱས་པ་གཙོས་པའི་ཛ་དྲག་གི་གནས་ཚུལ་ལ་གདུང་སེམས་མཉམ་བསྐྱེད་ཞུ་ཆེད་ངོ་རྒོལ་གྱི་སྐད་འབོད་ཀྱི་ལས་འགུལ་སྤེལ་གདའ། སྐབས་དེ་ལ་ནེ་དར་ལེནྜ་ནང་གི་བོད་མི་རྣམས་ཀྱི་ལག་ཏུ་བོད་རྒྱལ་ཁབ་ཆེན་པོའི་རྒྱལ་དར་ཆེ་ཆུང་མང་པོ་བསྣམས་པ་དང་འཕྲེད་དར་ཆེན་པོ་ཞིག་གི་ཐོག་ལ་འཛིན་བཟུང་བཀག་ཉར་བརྩིས་པའི་བོད་མི་རྣམས་འཕྲལ་མ་ཉིད་དུ་གློད་བཀྲོལ་གཏོང་དགོས་པ་དང་ཁམས་སྡེ་དགེ་དབོན་པོ་སྟོད་ཁུལ་ལ་ཆུ་མཛོད་གསར་རྒྱག་གི་ལས་གཞི་མཚམས་འཇོག་དགོས་པ་དང། བོད་ཀྱི་རིག་གཞུང་གི་གནའ་བོའི་ཤུལ་ལུས་གཏོར་བཤིག་གཏོང་རྒྱུ་མཚམས་འཇོག་དགོས་པ་སོགས་ཀྱི་དགོས་འདུན་བཏོན་གདའ། ངོ་རྒོལ་སྐད་འབོད་ཀྱི་ལས་འགུལ་དེ་ནི་ནེ་དར་ལེན་ནང་གི་ཚོགས་པ་གསུམ་མཉམ་འབྲེལ་གྱི་སྒོ་ནས་སྤེལ་གནང་ཡོད་པའི་སྐོར་ནེ་དར་ལེན་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ཐུབ་བསྟན་ཚེ་རིང་ལགས་ཀྱིས་གསུངས་གདའ།
རྒྱ་ནག་གཞུང་གིས་མ་གི་ཁམས་སྡེ་དགེ་ས་ཁུལ་དབོན་པོ་སྟོད་ཁུལ་ལ་ཡ་ཨ་ནི་ལས་གཞི་བརྩམས་བཞིན་པའི་ད་ལྟ་ཆུ་མཛོད་གློག་ཁང་གསར་རྒྱག་བྱེད་ཡག་གི་ལས་གཞི་འདི་འཕྲལ་དུ་ཕྱིར་འཐེན་བྱེད་དགོས་ཟེར་གི་འབོད་སྐུལ་ཞུ་ཡ་གཅིག་བྱས་གཉིས་པ་འདི་ས་གནས་མི་མང་གནས་སྤོ་དང་དགོན་པ་གཏོར་བཤིག་གཏོང་ཡ་གི་གནས་སྟངས་དེ་ཚོ་ཚང་མ་འདི་འཕྲལ་དུ་མཚམས་འཇོག་བྱེད་དགོས་ཀྱི་ཡོད་བྱས་གསུམ་པ་དེ་སྔོན་ཆུ་མཛོད་གློག་ཁང་གསར་རྒྱག་གི་ལས་གཞི་དེ་དང་འབྲེལ་བའི་ཐོག་ནས་མི་མང་པོ་ཅིག་ཨ་ནི་གང་བྱུང་རྡུང་རྡེག་དང་ཨ་ནི་མནར་གཅོད་དེ་ག་ནང་བཞིན་གྱིས་འཛིན་བཟུང་བཀག་ཉར་འོག་ལ་ཡོད་བསྡད་པའི་གནས་སྟངས་དེ་འདྲ་ཆགས་བསྡད་ཀྱི་འདུག་དེ་བྱས་དུས་ཁོ་ཉིད་མི་མང་དེ་ཚོ་ཚང་མ་ད་འཕྲལ་དུ་གློད་བཀྲོལ་བྱེད་དགོས་ཀྱི་ཡོད། ཟེར་གྱི་དོན་ཚན་གསུམ་བྱས་ཨ་ནི་ང་ཚོ་གི་གནའ་བོའི་ཨ་ནི་དགོན་པ་ཁག་སྲུང་སྐྱོབ་དང་ཨ་ནི་དེ་ག་ནང་བཞིན་གཅེས་སྤྲས་བྱེད་དགོས་ཡག་དེ་འོ་གལ་ཆེན་པོ་ཡིན་པའི་སྐོར་ལ་ཡང་ཨ་ནི་ང་ཚོ་དགོན་པའི་དུས་ཚོགས་ཨ་ནི་ང་ཚོ་སྐད་འབོད། བརྒྱབ་པ་ཡིན། ཨེ་ནི་སྐད་འབོད་རྒྱག་པའི་གནས་སྐབས་སུ་ལ་ཡང་སྤྱི་བཏང་གི་ས་གནས་ཀྱི་གསར་འགོད་པ་ཡང་དེ་འདྲའི་སླེབས་ཤག་ང་ཚོ་གི་སྐད་འབོད་ཀྱི་གནས་སྟངས་དེ་ཚོ་ཚང་མ་དེ་དཔེ་ཡག་པོ་བྱུང་སོང་ཐོག་མར་དེ་ག་ལ་གི་རེད་བོད་རྒྱལ་ཁབ་ཆེན་པོའི་རྒྱལ་གླུ་གི་བླངས་པའི་ཐོག་ནས་ཨེ་ནི་ཅི་དེ་ག་ལ་གི་རེད་ང་ཚོ་ལས་རིམ་དེ་མར་བང་བསྒྲིགས་པ་ཡིན་དེ་འདྲ་ཡིན་པ་སོང་ཙང་དེ་རིང་གི་ལས་རིམ་དེ་སྤྱི་བཏང་གི་ག་ལ་གི་རེད་བོད་ནང་སྡུག་བསྔལ་མྱོང་བཞིན་པའི་སྡེ་དགེ་ས་གནས་ཀྱི་མི་མང་དེ་ཚོ་མཉམ་དུ་གདུང་སེམས་མཉམ་བསྐྱེད་ཀྱི་མཚོན་བྱེད་ལས་འགུལ་ཚགས་ཚུད་པོ་དང་དཔེ་ཡག་པོ་བྱུང་སོང་ཟེར་ཞུ་ཡ་ཡིན།
ཡང་ཨ་མི་རི་ཀའི་དབུས་གྲོང་ཁྱེར་ཆེན་པོ་ཅི་ཀ་གོ་བོད་རིགས་སྤྱི་མཐུན་ཚོགས་པས་ཀྱང་གྲོང་ཁྱེར་དེའི་ནང་ཡོད་པའི་རྒྱ་ནག་གི་དོན་གཅོད་ཁང་གི་མདུན་དུ་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་བ་རེད་ཐོག་མར་བོད་མི་དང་བོད་དོན་རྒྱབ་སྐྱོར་བ་རྣམས་ཀྱིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་སྐུ་ཚེ་ཁྲི་ལོར་བརྟན་པའི་སྨོན་ཚིག་སྒྲོག་པའི་རྗེས་སུ་ངོ་རྒོལ་སྐད་འབོད་གནང་གདའ། རྒྱ་མིའི་གཞུང་ཚབ་ཀྱི་མདུན་ལ་རེད་ང་ཚོ་ད་ལྟ། དེ་བཞིན་དུ་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་དང། ནེའུ་ཇར་སི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་སྤྱི་ཟླ་གཉིས་པའི་ཚེས་ཉེར་རྩ་བཞིའི་ཉིན་གྲོང་ཁྱེར་དེའི་ནང་ཡོད་པའི་རྒྱ་ནག་གི་དོན་གཅོད་ཁང་གི་མདུན་དུ་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་ཡོད་པ་རེད་ལ་དེ་བཞིན་དུ་ཨ་རི་དང་ཀ་ན་ཌ་འཛམ་བུ་གླིང་ས་གནས་མང་པོ་ཞིག་ལ་ལས་འགུལ་སྤེལ་མུས་ཡིན་པ་མ་ཚད། ཁ་རྩང། ཕྱི་དྲོ་འདི་ག་ཨ་རི་རྒྱལ་ས་ཝ་ཤིང་ཏོན་མངའ་ཁུལ་གྱི་ས་གནས། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་ཨ་རིའི་སྲིད་འཛིན་གྱི་ལས་ཁུངས་ཕོ་བྲང་དཀར་པོའི་མདུན་ཐང་ལ་བོད་ཀྱི་ཁམས་སྡེ་དགེ་དབོན་སྟོད་ཁུལ་གྱི་ས་གནས་བོད་མི་རྣམས་ལ་གདུང་སེམས་མཉམ་བསྐྱེད་ཀྱི་ལས་འགུལ་སྤེལ་གདའ། རྣམ་པ་ཚོས་ད་ལྟ་གསན་བཞིན་ལེ་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་ཁག་རེད་ད་ནི་རྒྱ་ནག་གི་ཚོགས་ཆེན་གཉིས། རིང་མིན་གཟའ་འཁོར་རྗེས་མའི་ནང་ཚོགས་རྒྱུ་ཡིན་པ་དེ་དུས་རྒྱ་ནག་གི་སྲིད་འཛིན་ཞི་ཅིང་ཕིང་གི་ལྟ་བ་ལ་བསྟོད་བསྔགས་དང་བཀའ་བརྩི་དགོས་ཚུལ་སོགས་ཀྱི་ཐད་ལ་ནན་བརྗོད་བྱ་རྒྱུ་ཡིན་པ་ལས་བོད་ཀྱི་ཐད་ལ་དམིགས་བསལ་དོ་སྣང་གི་སྲིད་བྱུས་གསར་པ་ཞིག་ཡོང་མི་སྲིད་པ་རེད་ཅེས་གནད་དོན་དབྱེ་ཞིབ་པ་ཁག་གིས་བཤད་པ། ཆོས་སྐྱིད་ཀྱིས་གནས་ཚུལ་ཕྱོགས་བསྒྲིགས་བྱས་པ་གསན་རོགས།

ད་ལོ་རྒྱ་ནག་གི་སྲིད་བློན་ལི་ཆང་གིས་རྒྱལ་ས་པེ་ཅིན་ནང་གི་གནམ་བདེ་སྒོ་མོ་ཆེ་གི་ནུབ་ཕྱོགས་ཀྱི་མི་དམངས་ཚོགས་ཁང་ཆེན་མོ་དེའི་ནང་གཞུང་འབྲེལ་གྱི་མིང་ཙམ་ལས་དངོས་ཡོད་དབང་ཆ་ནུས་པ་མེད་པ་ཡིན་པའི་ངོས་འཛིན་བྱེད་བཞིན་པའི་མི་དམངས་འཐུས་མི་ཚོ་ལ་ལོ་འདི་གི་དཔལ་འབྱོར་གྱི་དམིགས་ཡུལ་དེ་ཚོ་གསལ་བསྒྲགས་གནང་རྒྱུ་ཡིན་པའི་ཁར། ཁོང་གིས་ཐེངས་དང་པོ་གི་ལས་དོན་སྙན་ཐོ་དེ་བཞིན་སྒྲོག་སྦྱང་གནང་རྒྱུ་ཡིན་པ་རེད་འདུག་ཅེས་གནས་ཚུལ་མ་མཐའི་ཐད་བཀོད་འདུག། སྤྱིར་རྒྱ་ནག་ནང་རྒྱུ་ནོར་གནས་ཚད་དང་དངུལ་འབབ་ཆག་ཚད་ཇེ་སྡུག་ཏུ་འགྲོ་བ། མ་རྐང་ཁྲོམ་ར་ལ་ཉམས་རྒུད་དུ་འགྲོ་བཞིན་པ་ས་གནས་སྲིད་གཞུང་གི་བུ་ལོན་གྱི་དཀའ་ངལ་ཇེ་ཆེར་འགྲོ་བཞིན་པ་བཅས་ཀྱིས་རྒྱ་ནག་གཞུང་གི་འགོ་ཁྲིད་ཚོ་ལ་གནོན་ཤུགས་ཆེན་པོ་ཞིག་སྤྲད་ཀྱི་ཡོད་པ་དང་ཁོང་ཚོས་དཔལ་འབྱོར་ཕུགས་རྒྱང་རིང་པོ་ལ་སྲ་བརྟན་དུ་གཏོང་བའི་སྲིད་བྱུས་ཀྱི་ཁ་ཕྱོགས་འགྲོ་རྒྱུ་ལ་ཐབས་བྱུས་ག་ནས་བཙལ་དགོས་པ་ཞིག་ཆགས་ཡོད་པ་རེད། ཡིན་ནའང་གནད་དོན་དབྱེ་ཞིབ་པ་དང་སྲིད་བྱུས་སློབ་སྟོན་པ་ཚོ་གིས་ད་རེས་རྒྱ་ནག་གི་ཚོགས་ཆེན་དེ་གཉིས་ཀྱིས་ཏོག་དབྱིབས་ནད་ཡམས་རྗེས་ཀྱི་དཔལ་འབྱོར་བསྐྱར་གསོ་མགྱོགས་མྱུར་ཡོང་ཆེད་ཉམས་རྒུད་དུ་འགྲོ་བཞིན་པ་གི་དཔལ་འབྱོར་ལ་མིག་སྔར་གྱི་རོགས་སྐྱོར་གྱི་ལས་དོན་ཐད་ལ་གཙོ་བོ་དམིགས་པ་འཛིན་རྒྱུ་ཡིན་སྲིད་པ་ཚོད་དཔག་བྱེད་ཀྱི་ཡོད་པ་རེད། དེ་བཞིན་ཡང་ཉམས་ཞིབ་པ་ཚོ་གིས་ལི་ཆང་གིས་རྒྱ་ནག་ནང་ཚོང་ལས་ཀྱི་ཁོར་ཡུག་ཡར་རྒྱས་གཏོང་ཐབས་དང་བཟོ་ལས་གསར་གཏོད་གོང་འཕེལ་གཏོང་ཐབས་ཀྱི་འགྱུར་བ་གཏོང་རྒྱུ་ལ་ཤུགས་སྣོན་རྒྱག་སྲིད་པའི་རྣམ་པ་ཡོད་ནའང་རྒྱ་ནག་དམར་ཤོག་ཚོགས་པ་གི་ཆོག་མཆན་ཐོག་མ་མེད་པའི་གནས་སྟངས་འོག་དགོས་ངེས་ཀྱི་སྲིད་བྱུས་བཅོས་བསྒྱུར་ཆེན་པོ་ཞིག་ཡོང་མི་སྲིད་པ་རེད་ཅེས་བརྗོད་ཀྱི་ཡོད་པ་རེད། ཡང་དེ་སྔོན་སྤྱི་ཟླ་གཉིས་པ་གི་ཚེས་ཉི་ཤུ་རྩ་དགུ་ཉིན་རྒྱ་ནག་ཆབ་སྲིད་ལྷན་ཁང་གི་ཚོགས་འདུ་བསྐོངས་ཡོད་པ་དང་སྐབས་དེ་དུས་རྒྱ་ནག་རྒྱལ་སྲིད་སྤྱི་ཁྱབ་ཁང་གི་སྲིད་གཞུང་ལས་དོན་སྙན་ཐོ་དེའི་སྐོར་ཞིག་བགྲོ་གླེང་བྱེད་སྐབས་གཙོ་བོ་ད་ལོ་རྒྱ་ནག་གསར་འཛུགས་བྱས་ནས་མི་ལོ་བདུན་ཅུ་དོན་ལྔ་འཁོར་བ་ཡིན་པ་དང་ད་ལོ་གི་ལས་དོན་ཁ་ཕྱོགས་ཐད་ནས་བརྟན་པོ་རྒྱུན་འཛིན་གྱིས་ཡར་རྒྱས་ཡོང་རྒྱུ་ལ་ཤུགས་སྣོན་ཟེར་བ་ལ་ཡོད་པས་དེའང་ད་རེས་རིང་མིན་ཚོགས་རྒྱུ་ཡིན་པ་གི་ཚོགས་ཆེན་གཉིས་ཀྱི་ནང་དོན་ཁ་ཕྱོགས་གཏན་འཁེལ་ཟིན་པ་ལྟར་ཆགས་ཡོད་པ་གནད་དོན་དབྱེ་ཞིབ་པས་བརྗོད་ཀྱི་ཡོད་པ་རེད། ཡང་གནད་དོན་དབྱེ་ཞིབ་པ་མ་ཅུ་གིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་སྐབས་དེ་གའི་ཚོགས་འདུ་དེར་དབྱེ་ཞིབ་ཀྱིས་གསུངས་འདུག། དེ་ཡིན་ཕྱིན་མེའོ་ཆེ་ཕ་ནི་ནང་མི་ཡི་ཆུའི་ཐོག་ཀྱང

དེའང་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་དགུ་ཉིན་ཨ་རིའི་རྒྱལ་ས་ཝཱ་ཤིན་ཁྲོན་དུ་རྟེན་གཞི་བྱས་པའི་རང་དབང་ཁང་པས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་རྒྱལ་སྤྱིའི་ཡུལ་གྲུ་ཁག་གི་རང་དབང་གི་གནས་སྟངས་སྐོར་གྱི་སྙན་ཐོ་འདོན་སྤེལ་བྱས་པའི་ནང། ན་ནིང་ལོ་ལ་རྒྱལ་སྤྱིའི་ཕྱོགས་ཡོངས་ཀྱི་རང་དབང་གནས་སྟངས་སྡུག་ཏུ་ཕྱིན་ཡོད་པ་དང་ལྷག་པར་དུ་བོད་དང་ཧོང་ཀོང་སོགས་ཀྱི་ནང་རང་དབང་གི་གནས་སྟངས་དེ་བས་ཇེ་སྡུག་སོང་ཡོད་པའི་སྐོར་བཀོད་གདའ། སྙན་ཐོ་དེའི་ནང་རྒྱལ་སྤྱིའི་ཕྱོགས་ཡོངས་སུ་རང་དབང་གི་གནས་སྟངས་སྡུག་ཏུ་སོང་བའི་རྒྱུ་རྐྱེན་གཙོ་བོ་ནི་ཐུགས་ཁུར་ཚང་པོ་མེད་པའི་འོས་འདེམས་དང་དེ་བཞིན་དྲག་པོའི་གདོང་ཐུག་གི་རྐྱེན་པས་ཡིན་ཞིང། དེའི་ནང་རང་དབང་ལྡན་པ་ནས་རང་དབང་མེད་པའི་བར་གྱི་རྒྱལ་ཁབ་མིང་འདོན་བྱས་པ་ནི། རང་དབང་ཆེས་ལྡན་པའི་རྒྱལ་ཁབ་ཀྱི་གྲས་སུ་ནེ་ཟི་ལན་དང་ཉི་ཧོང Australia ཐེ་ཝན་སོགས་ཡོད་པ་དང། རང་དབང་མེད་པ་སྡུག་ཤོས་ཀྱི་གྲས་སུ་རྒྱ་ནག་དང་མེན་མར་རམ་འབར་མ། བྱང་ཀོ་རི་ཡ་ལྷག་པར་དུ་བོད་དེ་བཞིན་རང་དབང་རྩ་བ་ནས་མེད་པའི་གྲས་སུ་མིང་འདོན་བྱས་གདའ། རང་དབང་ཁང་པའི་ཐབས་ཇུས་དང་འཆར་འགོད་ཞིབ་འཇུག་ཁང་གི་བཀོད་འདོམས་པ་ཡཱ་ན་གོར་ཁོ་སི་བྷི་ཀ་ཡིས་བོད་ཀྱི་རང་དབང་གནས་སྟངས་སྐོར་འགྲེལ་བརྗོད་བྱས་པ་ལྟར་ན་ན་ནིང་རྒྱ་ནག་དམར་ཤོག་གཞུང་གིས་བོད་པའི་བྱིས་པ་ཁྲི་བརྒྱ་ཙམ་རང་གི་ཕ་མ་སྤུན་མཆེད་དང་ཁ་བྲལ་ནས་གཏན་འཇགས་སློབ་གྲྭ་ཟེར་བའི་ནང་བཅུག་ནས་བོད་པའི་བྱིས་པ་ཚོ་ལ་རྒྱ་ནག་གི་སྐད་ཡིག་དང་རིག་གནས། བཙན་དབང་གིས་སློབ་སྦྱོང་བྱེད་དུ་བཅུག་ཡོད་པ་དེ་བོད་རྒྱ་ནག་ཅན་དུ་བསྒྱུར་ཐབས་ཀྱི་སྲིད་བྱུས་ཧ་ཅང་ངན་པ་ཞིག་ཡིན་པ་སྐྱོན་བརྗོད་གནང་གདའ་ལ། ཚད་བཀག་མེད་པའི་དམ་དྲག་གི་སྟངས་འཛིན་འོག་བོད་དང་ཧོང་ཀོང་གཉིས་ནི་འཛམ་གླིང་གི་ནང་ནས་རང་དབང་རྩ་བ་ནས་མེད་པའི་ས་གནས་ཤིག་ཡིན་པའི་སྐོར་འགྲེལ་བརྗོད་གནང་གདའ། ཡང་དཔལ་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་མཆོག་གིས་ཆོ་ག་ཕྱག་ལེན་དང་མཉམ་དུ་ཐོས་བསམ་སློབ་གཉེར་བྱ་རྒྱུ་གལ་ཆེན་པོ་ཡིན་ཞེས་བཀའ་བློན་སྦུག་ས་པཎ་མཐོ་སློབ་ཁང་གི་སློབ་མ་རྣམས་ལ་བཀའ་བསྩལ་གནང་གདའ། དེའང་ད་རེས་སྤྱི་ཟླ་གསུམ་པའི་ཚེས་གཅིག་ཉིན་བཀའ་བློན་སྦུག་དཔལ་ས་སྐྱ་ཆོས་གྲྭ་བརྩེ་ཆེན་འཕྲིན་ལས་དར་རྒྱས་གླིང་དགོན་པའི་ཚོམས་ཆེན་ནང་ས་པཎ་མཐོ་སློབ་དང་ས་པཎ་གཞི་རིམ་འོག་མའི་སློབ་མ་རྣམས་ཀྱི་ལོ་འཁོར་གཅིག་གི་ཡིག་རྒྱུགས་ནང་ཨང་རིམ་ལོན་པ་སློབ་མ་རྣམས་ལ་ཕྱག་འཁྱེར་འབུལ་རྒྱུའི་མཛད་སྒོ་ཞིག་ཚུགས་ཡོད་པ་དང་མཛད་སྒོ་དེའི་ཐོག་དཔལ་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་མཆོག་གིས་དབུས་པའི་སྐྱབས་རྗེ་ཁྲི་འཛིན་རྣམ་གཉིས་དང་གདུང་སྲས་དང་རྗེ་བཙུན་མ་རྣམ་པ་དང་དགོན་པའི་མཁན་སློབ་འདུས་མང་དབུ་བཞུགས་ཐོག་འདི་ལོ་ཡིག་རྒྱུགས་ནང་བརྒྱ་ཆ་མཐོ་ཤོས་ལོན་པ་སློབ་མ་ཁ་ཙིག་ལ་དཔལ་ས་སྐྱ་གོང་མ་ཁྲི་ཆེན་རྡོ་རྗེ་འཆང་མཆོག་གི་དྲུང་ནས་ཕྱག་འཁྱེར་འབུལ་གནང་བ་དང་སྐབས་དེ་ལ་རིན་པོ་ཆེ་མཆོག་གིས་དགོན་པ་གསར་བཞེངས་གནང་རྒྱུའི་དམིགས་ཡུལ་གཙོ་བོ་ནི་སངས་རྒྱས་ཀྱི་བསྟན་པ་འཛིན་སྐྱོང་སྤེལ་གསུམ་བྱ་རྒྱུ་དེ་ཡིན་པ་དང། སངས་རྒྱས་ཀྱི་བསྟན་པ་གཙུག་ལག་ཁང་གི་ཕྱིའི་བཀོད་པ་དང་སྐུ་གསུང་ཐུགས་རྟེན་གྱི་ཐོག་མིན་པ་འདི་ནི་གཙོ་བོ་ཐོས་བསམ་སློབ་གཉེར་བྱ་རྒྱུ་དེ་ཡིན་པ་བཀའ་སྩལ་གདའ། སངས་རྒྱས་ཀྱི་བསྟན་པ་ཟེར་དེ་སྟོན་པའི་དམ་ཆོས་རྣམ་གཉིས་ཏེ་ལུང་དང་རྟོགས་པའི་བདག་ཉིད་དོ། ཞེས་གསུངས་པ་ནང་བཞིན་དུ་སངས་རྒྱས་ཀྱི་བསྟན་པ་ཟེར་དེ་གཅིག་ཕྱིའི་གཙུག་ལག་ཁང་དང་སྐུ་གསུང་ཐུགས་རྟེན་དང་ཕྱག་བྱ་ཆོས་ཆས་དང་དེ་འདྲའི་གྱི་ཐོག་ལ་ཡང་ཡོད་མ་རེད་སངས་རྒྱས་ཀྱི་བསྟན་པ་ཟེར་དེ་ང་རང་ཚོ་མི་གཅིག་ནས་གཉིས་སུ་བགྲངས་པའི་གང་ཟག་རྒྱུད་ཀྱི་ལུང་གི་བསྟན་པ་དང་རྟོགས་པའི་བསྟན་པ་དེ་ཡིན་པ་རེད་དེ་ལ་ཡང་སྔོན་དུ་དང་པོ་ཨ་ནི་ལུང་གི་བསྟན་པ་ཟེར་དེ་ད་སློབ་སྦྱོང་བྱས་ཏེ་སློབ་སྦྱོང་བྱ་ཐུབ་པའི་གལ་ཆེན་པོ་ཞེ་པོ་གཅིག་ཡིན་པ་རེད། སློབ་སྦྱོང་མ་བྱས་པ་ཡིན་ན་རྟོགས་པའི་བསྟན་པ་ཡོང་ཐུབ་ཡ་ཡོད་མ་རེད་ཐོས་པ་མེད་པའི་སྒོམ་པ་དེ་ལག་རྡུམ་བྲག་ལ་འཛེགས་པ་འདྲ་ཞེས་གསུངས་པ་ནང་བཞིན་རེད་དེ་འདྲ་ཡིན་དུས་རྩ་ནས་ཨེ་འདྲའི་སློབ་སྦྱོང་བྱ་ཐུབ་པའི་གལ་ཆེན་པོ་ལྟ་ཆོག་སྤྱིར་ར་མ་གི་གཞི་རིམ་སློབ་གྲྭ་ནས་ཚད་པ་གཅིག་གི་ཆོ་ག་ཕྱག་ལེན་རེ་འགའ་སྔ་ལོ་གལ་ཆེན་པོ་ཞེ་དྲག་རེད་དེ་ཡིན་ན་གལ་ཆེ་ཤོས་དེ་ཨེ་འདྲ་གཅིག་ཐོས་བསམ་སློབ་གཉེར་བྱེད་ཡ་དེ། ཡང་རིན་པོ་ཆེ་མཆོག་གིས་ཁྲི་འཛིན་ཞེ་གཉིས་པ་མཆོག་གི་ཐུགས་ཁུར་ཆེ་བཞེས་འོག་གཙུག་ལག་ཁང་དང་དགེ་འདུན་གྱི་སྡེ་བཙུགས་པ་ཙམ་དུ་མ་ཟད་བཤད་གྲྭ་དང་སློབ་གྲྭ་ཟུར་དུ་གསར་འཛུགས་གནང་ནས་སློབ་མ་ཚོའི་ཤེས་ཡོན་གྱི་གནས་ཚད་ཡག་པོ་སོན་ཡོད་པ་དང་ལྷག་པར་དུ་སློབ་མ་ཚོའི་ངོས་ནས་ལག་ཁྱེར་དང་གོ་གནས་ཐོབ་པ་ཙམ་མིན་པར་མུ་མཐུད་ནས་རྒྱུན་རིང་པོ་སློབ་སྦྱོང་བྱས་ནས་རང་གཞན་གཉིས་ཀ་ལ་ཕན་པ་སྒྲུབ་ཐུབ་པ་ཞིག་བྱ་དགོས་པ་མུ་མཐུད་ནས

རྒྱ་ནག་ནང་གསར་འགྱུར་བཀོད་པའི་སྐབས་སུ་སུན་གཙེར་ཆེན་པོ་བཟོ་གི་ཡོད་ལུགས་སྐྱོན་བརྗོད་སྤེལ་གདའ་དེའང་རྒྱ་ནག་ནང་ཡོད་པའི་ཕྱི་རྒྱལ་གྱི་གསར་འགོད་མཐུན་ཚོགས་ཀྱིས་སྤྱི་ཚོགས་དྲ་ལམ་བརྒྱུད་གནས་ཚུལ་བཀོད་པ་བྱས་པ་ལྟར་ན་བདུན་ཕྲག་འདིའི་ནང་རྒྱ་ནག་གི་གྲོང་ཁྱེར་ཁྲིན་ཏུའུ་ནང་དངུལ་ཁང་ཞིག་གི་མདུན་དུ་མི་མང་ཁག་ཅིག་གིས་ངོ་རྒོལ་གྱི་ལས་འགུལ་སྤེལ་བའི་སྐབས་ནེ་དར་ལེན་གྱི་གསར་འགོད་པས་གནས་ཚུལ་བཀོད་པའི་སྐབས། མི་ཞིག་གིས་ཁོ་པ་ས་ལ་དྲུད་པ་དང་པར་ཆས་འཕྲོག་པ་སོགས་བྱུང་ཡོད་པ་དང་ཤེས་རྟོགས་བྱུང་བ་ལ་གཞིགས་ན་མི་དེ་བཞིན་རྒྱ་མི་ཉེན་རྟོག་པ་ཡིན་པ་རེད་གདའ་རིམ་པས་གསར་འགོད་པ་དང་ཁོ་པའི་པར་པ་གཉིས་ལ་སྒྲིག་ཆས་གྱོན་པའི་ཉེན་རྟོག་པ་དང་དེ་མིན་སྒྲིག་ཆས་མ་གོན་པའི་མི་དག་གིས་མཐའ་བསྐོར་ནས་ཁོང་གཉིས་ཀྱི་ངོས་ནས་གསར་འགོད་པའི་ལག་ཁྱེར་བསྟན་ནས་ཕྱི་རྒྱལ་གྱི་གསར་འགོད་པ་ཡིན་ཞེས་ངོ་སྤྲོད་བྱས་ཀྱང་ཉན་འཇོག་མེད་པར་མཐའ་མར་ཁོང་གཉིས་ཉེན་རྟོག་ལས་ཁུངས་སུ་ཁྲིད་པ་དང་ལས་ཁུངས་དེའི་ནང་ལའང་ཁོང་གཉིས་ངོ་སྤྲོད་དང་འབྲེལ་ཁ་པར་གཏོང་ཆོག་པར་བཤད་ཀྱང་ཉན་འཇོག་བྱས་མེད་པ་སོགས་ཀྱི་སུན་གཙེར་དང་སྡང་ཟུག་གི་རྣམ་པ་ཤུགས་ཆེ་བྱུང་ནས་རིམ་པས་ཕྱི་སྲིད་ལས་ཁུངས་དང་འབྲེལ་ཡོད་གཞུང་ཚབ་སོགས་ཀྱི་བརྒྱུད་ནས་ཁོང་ཉིད་གློད་གྲོལ་བཏང་ཙམ་ཞིག་བྱུང་ཡོད་པ་རེད་གདའ། སྤྱིར་བཏང་རྒྱ་ནག་གི་ཁྲིམས་གཞི་གཞིར་བཟུང་བྱས་ན་ཕྱིའི་རྒྱལ་ཁབ་ཁག་གི་གསར་འགོད་པ་ཚོས་མཐུན་ཚོགས་ཀྱི་སྒྲིག་གཞི་གཞིར་བཟུང་གསར་འགོད་རང་དབང་སྤྲོད་དགོས་ཀྱི་ཡོད་ཀྱང་འདས་པའི་དུས་ཡུན་གང་འཚམ་ཞིག་ནས་བཟུང་རྒྱ་ནག་ནང་ཕྱོགས་ཡོངས་སུ་ཕྱི་རྒྱལ་གྱི་གསར་འགོད་པ་ཚོའི་ཐོག་ལ་སྡང་ཟུག་དང་སུན་གཙེར་བཟོ་རྒྱུ་ཇེ་ཆེར་འགྲོ་བཞིན་ཡོད་པའི་སྐོར་དང། ཡང་རྒྱ་ནག་ནས་ཨ་མི་རི་ཀའི་ནང་ནང་འདྲེན་བྱས་པའི་མོ་ཊའི་རིགས་ཀྱིས། རྒྱལ་ཁབ་ཀྱི་བདེ་འཇགས་སྲུང་སྐྱོབ་ལ་གནོད་སྐྱོན་གཏོང་གི་ཡོད་མེད་རྟོག་ཞིབ་བྱེད་རྒྱུ་ཡིན་པ་རེད་ད། དེ་ནས་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ནི། རྒྱ་ནག་གཞུང་གིས་བོད་ཀྱི་ཁམས་སྡེ་དགེ་དབོན་སྟོད་ཁུལ་དུ་ཆུ་མཛོད་གློག་ཁང་གསར་རྒྱག་གི་ལས་གཞིར་ཉུང་མཐའ་ཡང་དགོན་པ་དྲུག་དང་གྲོང་ཚོ་གཉིས་གནས་སྤོ་བྱེད་དགོས་པའི་སྐོར་རྒྱ་ནག་གཞུང་གིས་བཙན་བཀའ་བཏང་སྟེ་ལས་འཆར་འགོ་འཛུགས་བྱེད་འགོ་བཙུགས་པ་དང་འབྲེལ་དེའི་ཐད་ཕྱི་ཕྱོགས་ཀྱི་དམངས་གཙོའི་རྒྱལ་ཁབ་ནང་གནས་བཞུགས་བོད་ཀྱི་གནད་དོན་ཉམས་ཞིབ་པའི་གཟིགས་ཚུལ་བཅས་ཀྱི་སྐོར་སྙན་སྒྲོན་ཞུ་རྒྱུ་ཡིན། དེའང་རྒྱ་ནག་གཞུང་གིས་སྡེ་དགེ་ཤར་ནུབ་ཁུལ་འབྲི་ཆུ་རྒྱུག་ཡུལ་གྱི་ས་ཁུལ་དུ་རྒྱ་ནག་གཞུང་གཉེར་སྐམ་ཐོག་ཆུ་ཤུགས་གློག་འདོན་ཁེ་གཉེར་ཁང་གི་གློག་འདོན་ཆུ་མཛོད་གསར་རྒྱག་གི་ལས་གཞི་འགོ་འཛུགས་བྱ་རྒྱུའི་ཐག་གཅོད་བྱས་པ་དང་ཆུ་མཛོད་གློག་འདོན་ཁང་རྒྱག་ཡུལ་སྡེ་དགེ་ས་ཁུལ་དེའི་གྲོང་ཚོ་གཉིས་དང་དགོན་པ་དྲུག་གནས་སྤོ་བྱེད་དགོས་པའི་རྒྱ་ནག་གཞུང་གིས་བཀའ་རྒྱ་བཏང་རྗེས་སྤྱི་ཟླ་གཉིས་པའི་ཚེས་བཅུ་བཞི་ཉིན་བོད་མི་སུམ་བརྒྱ་ཙམ་སྡེ་དགེ་རྫོང་ལས་ཁུངས་མདུན་དུ་འདུ་འཛོམས་ཀྱིས་ཡུལ་མི་གནས་སྤོ་བྱེད་མི་དགོས་པའི་ཞུ་འབོད་བྱས་ཀྱང་དེ་ལ་ཉན་འཇོག་མ་བྱས་པར་མ་ཚད། སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གསུམ་ཉིན་དམིགས་བསལ་སྦྱོང་བརྡར་སྤྲད་པའི་དྲག་ཆས་ཉེན་རྟོག་པ་འཕོར་ཆེན་དབོན་སྟོད་ཁུལ་དུ་ཆེད་རྫོང་བྱས་ས་གནས་དགེ་འདུན་པ་དང་ཡུལ་མི་ཚོས་གཞུང་ཕྱོགས་ལ་གློག་འདོན་ཁང་གསར་རྒྱག་གི་ལས་གཞི་མཚམས་འཇོག་ཡོང་རྒྱུ་དང། ཁོང་ཚོ་གནས་སྤོ་མི་དགོས་པའི་ཞུ་གཏུག་བྱས་པ་ལ་ཉན་འཇོག་མ་བྱས་པར་མ་ཚད། དབོན་སྟོད་དང་ཡེ་ན་དགོན་སོགས་ཀྱི་དགེ་འདུན་པ་དང་མི་སེར་དཀྱུས་མ་ཁྱོན་བསྡོམས་བོད་མི་ཆིག་སྟོང་ཙམ་འཇུ་བཟུང་བཀག་ཉར་བྱས་ཡོད་པ་སོགས་ཀྱི་སྐོར་བོད་ནང་ནས་རང་ཉིད་ཀྱི་བདེ་འཇགས་ཆེད་མིང་འབོད་མ་བྱས་པའི་གནས་ཚུལ་མཁོ་སྤྲོད་པ་ཁག་ཅིག་གིས་ང་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གནས་ཚུལ་འགྲེལ་བརྗོད་གནང་གདའ། དེ་ནས་རྒྱ་ནག་གཞུང་གིས་བོད་ཀྱི་འབྲི་ཆུ་གཙང་པོའི་སྟེང་ཆུ་མཛོད་གློག་ཁང་རྒྱག་རྒྱུའི་ཆེད་དུ་ས་གནས་ཀྱི་དགོན་སྡེ་དང་བོད་མི་རྣམས་བཙན་དབང་གིས་གནས་སྤོ་བྱེད་དུ་བཅུག་རྒྱུའི་རྒྱ་ནག་གཞུང་གི་ལས་འཆར་དེ་རིགས་ནི་འཆར་ཅན་བཞིན་རྒྱ་ནག་རང་ཉིད་ཀྱི་ཁེ་ཕན་ཆེད་དུ་ཡིན་པ་ལས་ས་གནས་ས་ཐོག་གི་བོད་མིའི་བདེ་སྡུག་དང་རིག་གཞུང་ཁོར་ཡུག་སོགས་ལ་གནོད་སྐྱོན་ག་རེ་འགྲོ་བཞིན་ཡོད་པའི་ཐོག་ནམ་ཡང་བསམ་བློ་གཏོང་གི་མེད་པའི་སྐོར། དེང་སྐབས་སྤེན་ནང་བཞུགས་བཞིན་པ་བོད་ཀྱི་གནད་དོན་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་གསུངས་དོན་ལ།

འབྲི་ཆུའི་རྒྱུད་ལ་ཨ་ནི་ཆུ་མཛོད་ཅིག་དང། ག་རེ་ཆུ་གློག་བཅུ་གསུམ་ཟེར་ཡ་དེ་འདྲ་གི་འཆར་གཞི་ཅིག་ཡོད་རེད་ད་དེའི་ནང་ལོགས་ནས་ད་རེས་སྡེ་དགེ་ནང་སྡེ་དགེའི་སྐམ་ཐོག་ལ་འཁེལ་ཡོད་ཡ་དེ་ཆུ་མཛོད་རེད་འདུག་བ་ཆུ་མཛོད་ཆེན་པོ་ཆུ་མཛོད་ཡིན་པ་གང་ཞིག་ལ་ཨ་ནི་གློག་བཟོ་ཡ་དེ་རེད་དེ་འདིའི་སྒང་ལ་ད་དེ་ཨ་ནི་རྒྱ་ནག་གི་ད་ལས་གཞི་ཆེན་པོ་ཅིག་གཏན་འཁེལ་ཡ་རེད་ཡིན་ན་ཡང་ད་གང་གི་ག་བ་གནད་འགག་དེ་ག་བ་འཁེལ་ཡོད་རེད་ཟེར་ན། སྐབས་དེ་ལ་དེ་འདྲ་གི་འཆར་གཞི་བཟོ་དུས་སྒང་ལ་ས་གནས་ས་ཐོག་གི་བོད་པ་མི་མང་ལ་ཨཱ་ནི་འདྲི་མོལ་བྱས་ཡོད་མ་རེད་ཨཱ་ནི་ས་གནས་ས་ཐོག་གི་བོད་མིའི་གི་བསམ་འཆར་དང་དེ་ཡང་བསྡུ་ལེན་བྱས་ཡོད་མ་རེད་ད་དམངས་གཙོའི་རྒྱལ་ཁབ་ཅིག་དང་ཡང་ན་ག་རེ་ཚད་ལྡན་གི་གཞུང་ཅིག་མི་མང་གི་ཆེད་དུ་ཡིན་པའི་གཞུང་ཅིག་ཡིན་ན་དེ་འདྲ་གི་ལས་གཞི་ཅིག་སྤེལ་དུས་སྒང་ལ་དང་པོ་གི་ས་གནས་ས་ཐོག་མི་མང་ལས་གཞི་དེ་འདྲ་ནང་ཉམས་ཞིབ་ཅིག་བྱེད་དགོས་ཡ་དང། ཨ་ནི་ས་གནས་ས་ཐོག་མི་མང་གི་བསམ་འཆར་དེ་ཉན་དགོས་ཡ་དེ་ད་སྤྱིར་བཏང་གི་འགྲོ་སྟངས་རེད་ཡིན་ན་ལ་རྒྱ་ནག་དམར་ཤོག་གཞུང་གི་ལས་སྟངས་དེ་ད་ཚང་མ་ཆེན་ཆེན་མ་རེད་ཁྲིམས་མེད་ལུགས་མེད་རང་རེད་ཨ་ནི། ཆོག་མཆན་སྤྲད་མཁན་ཁོ་རང་ཚོ་རེད་ཆུ་གློག་བཟོ་མཁན་ཁོ་རང་ཚོ་རེད་ཨ་ནི་གློག་གི་ཁེ་ཕན་ཟ་མཁན་ཡང་ཁོ་རང་ཚོ་རེད་ད་ནི་མི་མང་བཙན་དབང་གི་ས་ཆ་ནས་གནས་སྤོ་བྱེད་ཡ་དང་ཨ་ནི་ས་གནས་མི་མང་གི་ཐོབ་ཐང་འཕྲོག་ཡ་དང་ད་དེ་ཚོ་ཁོ་རང་ཚོ་ག་རེ་ཟེར་དགོས་རེད། ས་གནས་མི་མང་ལ་བཙན་དབང་དང་བརྙས་བཅོས་བྱས་ཡ་མ་གཏོགས་ཁོ་རང་ཚོ་གི་ད་འགྲོ་སྟངས་དེ་ག་རང་རེད་དེ་འདྲའི་ལ་ད་ད་རེས་ཀྱི་ལས་གཞི་དེ་ངོ་མ་དེ་ལོ་དེ་འདྲ་མང་པོ་སྔོན་ནས་གཏན་འབེབས་བྱས་ནས་དེ་བྱས་ཡ་རེད་ཨཱ་ནི་ས་གནས་མི་མང་ལ་གནོད་འཚེ་ས་གནས་མི་མང་གནས་སྤོ་བྱེད་དགོས་ཡ་དང་ཨཱ་ནི་དགོན་པ་དེ་ཚོ་ནུབ་དགོས་ཡ་དེ་དེ་གི་ཛ་དྲག་གི་གནས་སྟངས་དེ་ད་ས་གནས་མི་མང་གི་ད་ད་ལོ་ཤེས་རྒྱུ་དེ་འདྲ་རེད་ད་ད་ལོ་དེ་འདྲ་ཤེས་ནས་ཧ་གོ་ནས་ཨཱ་ནི་དེ་ལ་ད་ཡང་ཞུ་གཏུག་བྱེད་ཡ་དང་དེ་འདྲ་བྱེད་ཀྱི་འདུག་དེའི་སྒང་ནས་རྒྱ་ནག་དམར་ཤོག་གཞུང་གི་ནི་ཁྲིམས་མེད་ལུགས་མེད་ཀྱི་ལས་ཀྱི་ཡོད་ཡ་དང་ལྷག་པར་དུ་ད་དེ་འདྲ་བའི་ཆུ་མཛོད་ཆེན་པོ་ཅིག་བཟོས་ན་དེའི་གི་ཁོར་ཡུག་གི་ཉམས་ཞིབ་དང་ས་གནས་ཀྱི་མི་མང་ལ་གནོད་པ་ག་ཚད་བྱེད་ཀྱི་ཡོད་ཡ་དང་ཡང་ན་ས་གནས་ས་ཐོག་གི་རིག་གཞུང་དང་དེ་ལ་གནོད་སྐྱོན་ག་ཚད་བྱེད་འགྲོ་ཡོད་ན་ཁོ་རང་ཚོ་དེ་ལ་བསམ་བློ་ཁོ་རང་བཏང་གི་ཡོད་མ་རེད་ཁོ་རང་ཚོ་གི་བསམ་བློ་བཏང་ཡ་དང་ཁོ་རང་ཚོ་རྒྱ་ནག་གི་ཁེ་ཕན་རང་སྒང་ལ་བསམ་བློ་བཏང་བསྡད་ཡ་དེ་གསལ་པོ་རེད་ལ། སྤྱིར་བཏང་སྡེ་དགེ་དབོན་སྟོད་ཁུལ་དུ་རྒྱག་རྒྱུའི་ཆུ་མཛོད་གློག་འདོན་ཁང་འདི་ནི་སྤྱི་ལོ་ཉིས་སྟོང་བཅུ་གཉིས་ལོ་ལ་གཏན་འབེབས་བྱས་པའི་རྒྱ་ནག་རྒྱལ་ཡོངས་ཀྱི་ལོ་ལྔ་ཚན་བཅུ་བཞི་ཡི་འཆར་གཞི་རྣམ་གྲངས་ཤིག་ཡིན་པ་དང་འཆར་གཞི་དེའི་ནང་གློག་ཤུགས་མེ་གྷ་ཝར་སི་གཅིག་ཁྲི་སུམ་སྟོང་དགུ་བརྒྱ་ཉི་ཤུ་མཁོ་འདོན་ཐུབ་པའི་འབྲི་ཆུ་ཁུལ་གྱི་ཆུ་མཛོད་གློག་འདོན་ཁང་གྲངས་བཅུ་གསུམ་རྒྱག་རྒྱུ་ཡིན་པ་གསལ་འདུག། འཛམ་གླིང་གི་རྒྱལ་ཁབ་འདྲ་མིན་དུ་གནས་བཞིན་པའི་བཙན་བྱོལ་བོད་མི་དང་བོད་དོན་རྒྱབ་སྐྱོར་བ་སོགས་ཀྱིས་བོད་ནང་སྡེ་དགེ་ས་ཁུལ་དེའི་མི་མང་ཚོ་ལ་གདུང་སེམས་མཉམ་བསྐྱེད་མཚོན་ཆེད་དང་རྒྱ་ནག་གཞུང་གིས་ཉེས་མེད་འཛིན་བཟུང་བྱས་པའི་བོད་མི་དེ་དག་འཕྲལ་དུ་གློད་གྲོལ་གཏོང་དགོས་པ་མ་ཚད་སྐམ་ཐོག་ཆུ་མཛོད་གློག་ཁང་གསར་རྒྱག་གྱི་ལས་གཞི་མཚམས་འཇོག་དགོས་པའི་དགོས་འདུན་བཏོན་ཆེད་རྒྱ་གར་གྱི་བཞུགས་སྒར་རྡ་རམ་ས་ལས་གཙོས་པའི་ཨ་རིའི་གྲོང་ཁྱེར་ནེའུ་ཡོག་དང་ཀ་ན་ཌ་སུའུ་ཙེར་ལན། སྦེལ་ཇམ། ཨི་ཡུ། ཨོས་ཏྲེ་ལི་ཡ་སོགས་ཀྱི་རྒྱ་ནག་གཞུང་ཚབ་ལས་ཁུངས་ཀྱི་མདུན་དུ་ཞུ་འབོད་དང་ངོ་རྒོལ་གྱི་ལས་འགུལ་ཤུགས་ཆེ་སྤེལ་བཞིན་རེད་ད། དེ་བཞིན་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཐད་ཀྱི་ཆེས་མཐོའི་ལྷན་ཚོགས་དང་འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་པ་སོགས་གཙོས་རྒྱལ་སྤྱིའི་གཞུང་དང་གཞུང་འབྲེལ་མ་ཡིན་པའི་འགྲོ་བ་མིའི་ཐོབ་ཐང་ཚོགས་པ་བཅས་ནས་ཀྱང་རྒྱ་ནག་གཞུང་གིས་བོད་ནང་འཛིན་བཟུང་བྱས་པའི་བོད་མི་རྣམས་འཕྲལ་དུ་གློད་བཀྲོལ་གཏོང་དགོས་པ་དང་ཆུ་མཛོད་གློག་ཁང་གསར་རྒྱག་མཚམས་འཇོག་དགོས་པ་ནན་བརྗོད་གནང་བཞིན་རེད་གདའ། དེ་ནས་རྒྱ་ནག་གཞུང་གིས་བོད་ཀྱི་འབྲི་ཆུ་གཙང་པོ་རུ་ཆུ་མཛོད་གློག་ཁང་རྒྱག་རྒྱུའི་ལས་གཞི་དེ་མཚམས་འཇོག་མཛད་དགོས་པའི་ཞུ་འབོད་དང་འབྲེལ་རྒྱ་ནག་གཞུང་གིས་ལས་གཞི་དེ་མཚམས་འཇོག་མཛད་སྲིད་མིན། བོད་ཀྱི་གནད་དོན་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་གསུངས་དོན་ལ། དང་རྒྱ་ནག་གཞུང་གི་བྱེད་སྟངས་དང་རྒྱ་ནག་གཞུང་གི་ལས་སྟངས་བལྟས་ཡོང་དུས་སྒང་ལ་ཕལ་ཆེར་ཆུ་མཛོད་ཀྱི་ལས་གཞི་དེ་འགྱུར་བ་གཏང་ཡ་དང་དེའི་བཀག་འགོག་བྱེད་ཡ་ལ་དཔེ་དཀའ་ལས་ཁག་པོ་འདྲ་བོ་ཆགས་བསྡད་རེད་རྒྱ་ནག་དམར་ཤོག་གཞུང་གི་གཤིས་ཀ་ཁོ་རང་རྒྱ་ནག་རྒྱ་ནག་པ་གི་གཤིས་ཀ་ཁོ་རང་དེ་རེད་མི་སུ་ནས་ངོ་རྒོལ་བྱེད་ཡ་དང་ཕྱི་རྒྱལ་ནས་དེ་འདྲ་མ་བྱེད་རོགས་གནང་ལབ་ན་ནི་དེ་ལས་སྡུག་ག་བྱེད་གི་རེད་ཁོ་རང་ཚོ་གི་འགྲོ་སྟངས་དེ་ག་རང་རེད་དཔེར་ན་ད་ད་རེས་འདི་བོད་པ་གི། གྲོང་སྡེ་དེ་ཚོ་དང་བོད་པ་མི་དམངས་དང་དེ་ག་ནང་བཞིན་དགོན་པ་དེ་ཚོ་དཔེ་དེ་ད་ལོ་རྒྱུས་གལ་ཆེན་པོ་ཡིན་ཡ་དེ་དེ་འདྲ་རྩ་ཆེན་རེད་ཨ་ནི་ད་མི་བོད་པ་ཁོ་རང་ཚོ་དབང་ཆའི་འོག་ལ་ཡོད་པ་རེད་ཨ་ནི་ཁོ་རང་ཚོ་གི་ག་རེ་བྱེད་ཀྱི་འདྲ་བོ་རེད་ད་དྲང་པོ་བྱས་ན་དེ་ནས་དེ་སྒང་ལ་ད་ལས་གཞི་འདི་འགྱུར་བ་གཏང་ཐུབ་རྒྱ་ནག་གཞུང་གི་ད་རེས་ཀྱི་དོན་ཆེད་དེ་ཐད་ནས་འགྱུར་བ་གཏང་ཡ་ད་དཀའ་ལས་ཁག་པོ་འདྲ་བོ་ཅིག། ཆགས་ཀྱི་འདུག་ད་ཡིན་ན་ཡང་རྒྱ་ནག་གཞུང་གི་ཕྱི་རྒྱལ་དང་ད་འཛམ་གླིང་གི་གནོན་ཤུགས་ལ་བརྟེན་ནས་ཡང་སྐྱག་རྫུན་ལབ་ནས་ད་ལྟ་དགོན་པ་དེ་ཚོ་ག་འདྲ་བྱས་སྲུང་སྐྱོབ་བྱེད་ཐུབ་ཡ་གི་རེ་བ་ཡོད་ཡ་དང་ཡང་དེ་ཚོ་གནས་སྤོ་བྱེད་ཡ་དེ་ཚོ་དཔེ་དེ་ཅིག་ཡང་རྒྱུ་མཚན་གཞན་དག་ཅིག་ལ་ཁ་གཡར་ནས་ནས་ཅིག་ཡར་རྒྱས་ཅིག་ཆ་རྐྱེན་ཡག་པོ་བསྐྲུན་ཡོད་ཡ་དང་དེ་ག་ནང་བཞིན་དགོན་པ་དེ་ཚོ་ཅིག་ཡང་ཐབས་ཤེས་གཞན་དག་གི་ནས་སྲུང་སྐྱོབ་བྱེད་ཀྱི་ཡིན་ཟེར་དེ་འདྲ་སྐྱག་རྫུན་ལབ་ནས་ཡ་ནས་དེ་འདྲ།

རྒྱ་ནག་གཞུང་འབྲེལ་གྱི་ཡིག་ཆ་ནང་ད་མཐོང་ཡ་མི་འདུག་གལ་ཏེ་དེ་འདྲ་ཡོད་ཡིན་ན་ད་འདི་འདྲ་ངོ་རྒོལ་དང་འདི་འདྲ་གནོན་ཤུགས་དེ་ཏན་ཏན་ཅིག་ཤུགས་རྐྱེན་ངེས་ཅན་ཅིག་ཐེབས་ཀྱི་རེད་བསམ་གི་འདུག་ད་སྤྱིར་བཏང་རྒྱ་ནག་གཞུང་གི་གཞུང་གི་ལས་སྟངས་དེ་ཁྲིམས་མེད་ལུགས་མེད་དེ་འདྲ་ཡིན་དུས་སྒང་ལ་ད་ཁོ་རང་ཚོ་ཁེ་ཕན་ཆེན་པོ་དེའི་ཆེད་དུ་དེ་ཁེ་ཕན་དེ་ད་ད་ད་ཕྱི་ཚུལ་ཁོ་ལ་ཕན་བདེ་ལས་གཞི་མང་པོ་སྤེལ་ཚར་འདུག་དེ་རེད། དེ་ནས་ཁོ་རང་ཚོ་རྒྱ་ནག་གི་ཁེ་ཕན་ཆེན་པོ་ཅིག་ཡོད་རེད་རྒྱ་ནག་ནང་ལོགས་ལ་གློག་གི་ཁེ་ཕན་མང་པོ་ཅིག་ཡོད་རེད་དེ་ཚོའི་བསམ་བློ་བཏང་ནས་ཕལ་ཆེར་འགྱུར་བ་བཏང་ཐུབ་ཡ་ཁག་པོ་རེད་ཡིན་ན་ཡང་འགྱུར་བ་བཏང་ཡ་གི་རེ་བ་མི་འདུག་ཟེར་ནས་ང་ཚོས་ངོ་རྒོལ་མ་བྱས་ཡ་དང་སྐྱོན་བརྗོད་མ་བྱས་བྱས་ན་འགྲིག་གི་ཡོད་མ་རེད་བསམ་གི་འདུག་རྒྱལ་སྤྱི་དང་ནི་བོད་པ་བཙན་བྱོལ་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པ་དང་ལྷག་པར་དུ་ཅིག་མི་སྒེར་སོ་སོས་ནི་ནུས་པ་ག་ཚད་ཐོན་ཐུབ་ཀྱི་དེ་ལ་ངོ་རྒོལ་བྱས་ཡ་བྱེད་དགོས་ཡ་དེ་གལ་ཆེན་པོ་རེད་བསམ་གི། རྒྱ་ནག་གཞུང་གི་བཙན་ཤེད་ཀྱིས་བོད་མི་རང་གི་ཕ་ས་ཕ་ཡུལ་ནས་གནས་སྤོ་མཛད་དགོས་པ་ཆགས་ཀྱི་ཡིན་པའི་གྲོང་ཚོ་གཉིས་ནི་དབོན་སྟོད་གྲོང་ཚོ་དང་ཤིས་པ་གྲོང་ཚོ་གཉིས་ཡིན་པ་དང། དགོན་པ་དྲུག་ནི་དབོན་སྟོད་དང་ཡེ་ན། མཁར་མདོ། རབ་བརྟན། དགོན་གསར། བཀྲ་ཤིས་དགོན་པ་བཅས་ཡིན་པ་རེད་གདའ། དབོན་སྟོད་དང་ཡེ་ན་མཁར་མདོ་གསུམ་ནི་སྡེ་དགེ་རྫོང་ཁོངས་དང་རབ་བརྟན་དང་དགོན་གསར་བཀྲ་ཤིས་བཅས་ནི་འབྲི་ཆུ་ཤར་རྒྱུད་བོད་རང་སྐྱོང་ལྗོངས་ཟེར་བའི་འཇོ་མདའ་རྫོང་གི་ཁོངས་སུ་ཚུད་ཡོད་པ་རེད་གདའ། ཅེས་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་ལེ་ཡིན། རྣམ་པ་ཚོས་ལེ་ཚན་གསན་པར་ཐུགས་རྗེ་ཆེ། ཅེས་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ།